ཨོ་ད་དེ་འདྲ་བྱས་ནས་བསྐྱར་རུ་ཏྲ་རྒྱས་པ་བྱས་ནས་གར་གཞས་ཡིན་གནས་པའི་བསམ་གཏོང་རེ་གཏོང་སའི་ཡོག་རེད་ཨ། ཐ་མ་ཡིན་ནས་གང་ཨོ་ཏྲ་ཏྲ་རུ་བྱེད་བསམ་གཏོང་ཡག། དེ་ཚ་ནི། སྡིག་སྒྲིབ་སྦྱང་བའི་དམིགས་པ། བྱིན་རླབས་འཇུག་པའི་དམིགས་པ་བྱེད་སྦྱང་འཇུག་གཉིས་བྱེད། ད་དེ་ཚ་སོང་ན། ད་ནི་བཟུང་བ་ཅིག་གི་བས་དཀོན་མཆོག་གསུམ་གྱི་སྐྱབས་འོག་ཏུ་ཆུད་སོང་བསམ་པ་བྱེད་དགོས་ད་དཀོན་མཆོག་གིས་བདག་པོ་རྒྱག་ནས། དཀོན་མཆོག་ལ་མགོ་བཏགས་ཞུ་བ་རེད་བ། མགོ་བཏགས་ཞུ་ཙང་དཀོན་མཆོག་གིས་བདག་པོ་རྒྱག་སོང་བསམ། ད་དཔོན་པོ་བཙལ་འགྲོ་རེད་ང་ཚོ། ངན་སོང་དང་སྡུག་འཁོར་བའི་སྡུག་བསྔལ་ལས་འཇིགས་ནས་དེ་ལས་སྐྱོབ་མཁན་དཀོན་མཆོག་ལ་སྐྱབས་གསོལ་བ་ཡིན་ཙང་དེ་ལས་གཞན་མ་བསྒོ་བར་ཁྱེད་རང་ངོ་ནས་བཏང་རོགས་ཁྱོད་རས་མི་གཅིག་གི་ཡིན་དཔོན་པོ་གཅིག་གི་རྩ་ལ་གཅིག་རེས་མ་སོང་བྲོས་འགྲོ་ངོ་ལོག་ལུང་པ་གང་བཙལ་བོད་ལུང་པ་འདུག་ཇོ་ལེ་འགྲོ་རྒྱ་གར་ལ་མགོ་བཏགས་ཞུ་འདི་པ་གཞུང་ལས་བྱེད་ཡ་རྩ་ནས་མེད་མཁན་རྒྱ་གར་ལུང་པ་ལ་ངོ་ལོག་བཙལ་ཨ་མི་རི་ཀ་ལུང་པ་བྲོས་ཡོང་མགོ་བཏགས་བྱེད་ཀྱི་འདུག་ད་དེའི་བཟོ་འདྲ་པོ་རེད་ད་དཀོན་མཆོག་ལ་བས་སྐྱབས་འོག་ཏུ་ཆུད་ཟེར་ཡ་དེ་མགོ་བཏགས་ཞུ་བའི་བཟོ་འདྲ་པོ་དཀོན་མཆོག་གི་འབངས་སུ་ཆུད།

ཅེས་གསུངས་ན་སྲིད་ན་མི་འཇིགས་སེམས་ཅན་ཕན་པར་གྱིས་ང་དཀོན་མཆོག་གི་སྐྱབས་འོག་ཏུ་ཚུད་ཚར་མེད་པ་འཁོར་བ་ན་སུ་གཅིག་ལ་ང་མི་འཇིགས་འཁོར་བའི་སྡུག་བསྔལ་འཇིགས་དགོས་སྐོར་མི་འདུག་ཟེར་བ་རེད། འཁོར་བ་དེ་མ་འཇིགས་པ་ཙམ་མ་ཡིན་པར་ང་དཀོན་མཆོག་གསུམ་གྱི་འབངས་མི་སེར་ཡིན་ཚར་མེད་པ་དཀོན་མཆོག་གི་ཞབས་ཞུ་ཞུ་དགོས་རེད་དཀོན་མཆོག་གི་ཕྱག་ལས་ངས་ཞུ་དགོས་རེད། དཀོན་མཆོག་གི་ཐུགས་དགོངས་དང་མཐུན་པ་བྱེད་དགོས་རེད་དེ་ཡིན་ན་སེམས་ཅན་ལ་གང་ཕན་ཕན་བྱེད་དགོས་རེད་སྲིད་ད་སེམས་ཅན་གྱི་ཕན་བདེ་སྒྲུབ་པ་དཀོན་མཆོག་གི་ཕྱག་ལས་རེད་ཐུགས་འགན་རེད། བྱས་ཙང་སྲིད་ན་མི་འཇིགས་སེམས་ཅན་ཕན་པར་གྱིས་ཟིན་ཏོ།

མུན་ཁུང་དུ་སྒྲོན་མེ་བཏེགས་པ་ལྟ་བུ། སྡིག་སྒྲིབ་ཐམས་ཅད་སེམས་ཅན་ཐམས་ཅད་ཀྱི་ཁུ་བ་ནག་རྨོངས་ཀྱི་གཡོགས་པ་ལ་བས་ནག་ཁུང་ན་གློག་སྤར་བས་གོ་དུས་གློག་དེ་གར་སོང་ཆ་མེད་དུ་བརླག་འགྲོ་དགོས་དང་དེའི་གཟུགས་སྒྲོམ་དཀོན་མཆོག་གི། སྐུ་ལས་བབས་པའི་བདུད་རྩི་འོད་ཟེར་དང་བཅས་པ། སྤྱི་བོའི་ནང་ཞུགས་ཡོང་དུས་ཉི་མ་ཤར་དུས་མུན་པ་བརླག་འགྲོ་ནང་བཞིན་སྡིག་སྒྲིབ་ནི་གར་སོང་ཆ་མེད་དུ་གཏན་མེད་དུ་གྱུར་སོང་བསམ་ནས་འགྲིག་རེད། དེ་ཕུང་བདེ་རེད། མ་དེར་སོང་བསམ་པ་བྱས་ན་ཡིད་བདེ་རེད། ད་མི་བདེ་ཡང་འཇགས་ཆོག་གི་ཡོད་རེད།

བླ་མ། མདུན་གྱི་སྐྱབས་ཡུལ་འོད་དུ་ཞུ་ནས་རང་གི་སྤྱི་བོ་ནང་ལ་ཞུགས་པས་དབང་དང་བླ་མའི་བྱིན་རླབས་སེམས་ལ་ཞུགས་པའི་རྐྱེན་གྱིས་རང་གི་སྡིག་སྒྲིབ་བག་ཆགས་དང་བཅས་པ་ཐམས་ཅད་བྱང་ཞིང་དག། རང་སེམས་དང་བླ་མའི་ཐུགས་བདེ་བ་ཆེན་པོ་ངོ་བོ་དབྱེར་མེད་དུ་གྱུར་ནས་རང་གི་བའི་སེམས་བདེ་བ་ཆེན་པོའི་ངོ་བོར་བདེ་ལྷམ་ཅེས་གསུངས། བླ་མ་ཡི་དམ་རང་སེམས་གསུམ་ངོ་བོ་དབྱེར་མེད་དུ་གྱུར། ལུས་ཤ་ཁྲག་རྡོས་བཅས་དང་བཅས་པ་ཐམས་ཅད་བྱང་ཞིང་དག་དམིགས་པ་མེད་པར་གྱུར་ནས་གཏན་མེད་དུ་སྦས།

རྩ་དང་རླུང་དང་ཐིག་ལེ་གསུམ། འདི་གསུམ་ནང་གི་སྐྱབས་འགྲོ་ཡིན། བླ་མ་ཡིས་ག་རེ་ཡིན་ཅེས་གསུངས་འདི་གསུངས། དེ་མི་ལ་རས་པའི་གསུང་ནང་ལ་ཡོང་དེ་ཚོ་གང་གི་ལོ། ཡག་པོ་བྱས་ནས་ང་རང་ཚོའི་ཆོས་ནང་བཤད་པ་ཡོད་རེད། དེ་འདྲ་རེད། དེ་ནི། དེ་དོན་དམ་པའི་བླ་མའི་རྣལ་འབྱོར། ད་དེའི་ངང་ནས་རང་གི་ལུས་དང་བའི།

ཁྲུ་གང་ཚད། མི་ཚད་ཙམ་ཞིག། འོད་དམར་པོ་གཅིག་ཏུ་སོང་བསམ་པ་བྱས། བདེ་བ་ཆེན་པོའི་རང་བཞིན་གྱི། འོད་དམར་པོ་དེ་ང་ཡིན་བསམ་པ་བྱས། དེ་ངའི་ལོངས་སྤྱོད་རྫོགས་པའི་སྐུ་དེ་ཡིན་བསམ་པ་བྱས། ལོངས་སྐུ་རེད། ད་འོད་དམར་པོ་དེ་པ་མཐུག་རུ་མཐུག་རུ་རགས་རུ་རགས་རུ་འགྲོ་ནས་དཔེ་རགས་པ་འདྲ་བ་ཆགས་ནས། དེ་ལ་པ་ཞལ་དང་ཕྱག་དང་ཕྱི་དང་གདུགས་བསམ་དེ་ཀ་གྲུབ་ཡོང་དུས། རྣལ་འབྱོར་མ་ཞལ་གཅིག་ཕྱག་གཉིས་ཅིག་ལ་གྲུབ་སོང་རྒྱན་ཆ་ལུགས་དང་ལྡན་པ། དང་པོ་ཉིད་འདི་བཞུགས་གདན་འདི་མཁན་ལ་གསལ་ཐོན་ན་ཆོག་གི་ཡོད་རེད།

སྟོང་སྦྱང་བ་བྱས་ནས་ཡར་བསྐྱེད་ཡོང་དུས་ཨ་ལས་ཐོད་པའི་ནང་དུ་བའི་མཆོད་པ་ཡངས་ཤིང་རྒྱ་ནམ་མཁའི་ཁམས་བཀང་བ་བར་སྣང་ས་གཞི་བཀང་བ་བྱས་ནས་མཆོད་ལྷ་སྤྲུལ་ནས་ཕུལ་ཡོང་དུས་མཆོད་པ་ཟག་མེད་ཀྱི་དུད་པ་མཆོད་པ་ཕུལ་དེ་ལ་བརྟེན་ནས་དབང་པོ་དྲུག་ལ་བདེ་བ་སྐྱེད་པའི་དམིགས་པ་བྱེད་ཡག་ཚོ་མ་འོངས་པ་ན་ཟག་མེད་ཀྱི་མཆོད་པ་ལ་ལོངས་སྤྱོད་ཡག་གི་རྒྱུ་དེ་ད་ལྟ་བསྒོམས་ནས་པའི་འབྲས་བུའི་དུས་ཀྱི་ཚུལ་འབྲས་བུ་ཡས་བརྒྱད་ད་ལྟ་བསྒོམས་བཞག་པ་རེད། མཛད་པ་ཡོངས་སུ་དག་པ་ཟེར་སྔགས་བགྲང་བ་རེད།

ཡང་ན་རང་གི་ལུས་ཐ་མལ་ཤ་ཁྲག་གདོས་བཅས་པས་བསྡུས་པ་དང་བྲི་བ་དང་བཅས་སྟོང་ཡལ་དུ་སོང་ནས། སྣང་ཕྱོགས་ལ་སྟོང་སང། མྱོང་ཡུལ་ལ་བདེ་བ་ཆེན། འཛིན་སྟངས་ལ་རང་བཞིན་གྱིས་གྲུབ་པས་སྟོང་པ་ཉིད་ཡིན་བསམ་པ་གསུམ་དེ་ཚོགས་པ་དེ་དང། དེ་ལ་ང་རྒྱལ་བཟུང་ཆོས་སྐུ་དངོས་ཡིན་བསམ་པ་བྱས་ན་ཆོས་སྐུ་འཆི་བའི་ལམ་འཁྱེར་དེ་རེད། ལྷ་གཞན་དུ་དུས་ཅི་སྟེ་ཚང་བའི། ད་དེའི་སྐོར་ས་དེའི་ངང་ནས་ནང་སྟོང་གི་པའི་གཟུགས་སྣང། སྟོང་པའི་གཟུགས་སྣང་དེ་བདེ་སྟོང་གི་གཟུགས་སྣང་དེ། སྣ་ཚོགས་པད་མ་དང་ཉི་མའི་དཀྱིལ་འཁོར་སྣ་ཚོགས་པད་མ་ལ་ག་ཟིག་ཤའི་ཚལ་པ་སྣ་ཚོགས་པད་མ་ཟེར་དེ་ཕྱོགས་བཞི་ནེ་པ་དམར། མེ་རླུང་གཉིས་སེར་བདེན་བྲལ་ལྗང་དབང་ལྡན་ནག་གི་ས་སེ། ད་དེའི་དབུས་སུ་ཉི་མའི་དཀྱིལ་འཁོར། ཉི་མའི་དཀྱིལ་འཁོར་རྒྱ་ཆེ་ཆུང་ག་ཚོད་དགོས་པ་རེད་ཟེར་ན། ལྷ་ཆེ་ཆུང་ལ་དཔག་པའི་འདོམ་པ་གང་དགོས་པ་རེད།

ལྷ་རིལ་མ་དུ་མས་གཙང་བྱེད་པར་བྱེད། ཕྱག་མཚན་རྒྱན་ཆ་རུས་རྒྱན་ཞབས་བསྣོལ་གང་ག་བྱེད་པར་བྱེད། དེ་ཉིད་འདྲིས་པར་བྱེད། ད་ནང་མཆོད་བྱིན་གྱིས་བརླབས་པ་ལ་བསང་བ་སྦྱང་བ་བསྐྱེད་པ་བྱིན་གྱིས་བརླབས་པ་བཞི། བསང་བ་དེ་ཨོཾ་ཁཎྜ་རོ་ཧི་ཧཱུྃ་ཧཱུྃ་ཕཊ། ནང་མཆོད་ཁོ་རང་བསང་གཏོར་ཡག་ཡོད་མ་རེད། ཁོ་རང་གིས་ཁོ་རང་ལ་བསངས་ནས་ཅི་པ་རེད་ཁོ་ལ་བྱིན་རླབས་བྱེད་རྒྱུ་ཡོད་མ་རེད། ཁོ་རང་གིས་ཁོ་རང་ལ་བསང་དེ་བས་ཕན་ངོ་རེ་བྱས་ཙང། བྱ་ཁོ་གཏོར་མི་དགོས་པ་བྱས། ཨོཾ་ཁཎྜ་རོ་ཧི་ཧཱུྃ་ཧཱུྃ་ཕཊ་ཏིང་ངེ་འཛིན་གྱིས་བསང་བ་ཁོ་རས་འགྲིག་པར་བྱས། རང་རྡོ་རྗེ་རྣལ་འབྱོར་མ་གསལ་བའི་ཐུགས་ཀར་བཾ་ཡིག་གི་རྩེ་མོ་ནཱ་ད་དེ་ལས། ཨ་ནི། ཁཎྜ་རོ་ཧི་ལྷ་མོ་ཁཎྜ་རོ་ཧི་མ་ཞལ་གཅིག་ཕྱག་བཞི། གཡས་ཐོད་པ་དང་ཁ་ཊྭཱཾ་ག་གཡོན། གཡས་གྲི་གུག་དང།

དེ་ནི་རྫོགས་རྒྱུ་དང་ལས་ཀ་ཚ་དེ་ཚོ་འགྲོ་གི་རེད། འགྲོ་དགོས་ཡ་དེ་ག་རེད་ཟེར་ན་མ་འོངས་པ་ན་རྫོགས་རིམ་གྱི་སྐབས་སུ་རླུང་དབུ་མར་འདུ་ཡ་གི་སྨིན་བྱེད་རེད། རླུང་དབུ་མ་ལ་ཚུར་འདུས་པ་ཡིན་ན་དེ་ཡི་དགེ་རྩ་དར་ན་དུས་ཚོད་ཅིག་སླེབས་ཡོང་གི་རེད། བ་ཤ་དང་ཞོ་ལ་བས་རྫོགས་རིམ་སྐྱེ་ཡག་གི་ཐབས་རེ་ཡོང་གི་རེད། བསྐྱེད་རིམ་ཡག་པོ་བསྒོམས་ན་རྫོགས་རིམ་འཇོག་པོ་སྐྱེ་ཡོང་གི་རེད། བསྐྱེད་རིམ་རྫོགས་རིམ་སྨིན་བྱེད་དུ་འགྲོ་རྒྱུ་དེ་རེད། བསྐྱེད་རིམ་སྣ་ཁ་རེ་རེ་ལ་རྫོགས་རིམ་འདི་དང་འདི་ཞེས་བྱ་བ་ཕན་གྱི་ཡོད་བསམ་པ་ངོ་ཤེས་ན་ཡག་པོ་རེད། དེ་མ་ཡིན་པ་ད་ག་སེ་ལྷ་བསྒོམས་བསྡད་ན། བན་དང་བན་གྱི་ཡུལ་འདྲུ་དེ། གི་འདྲེ་ཡིན་གྱིས་ཤིག། གན་དྲ་རུ་ཡི་ཧུང་ཧུང་བས། ད་སང་བ་དེ་བྱས། སང་སི་དེ་གིས་ཀྱི་སང་བ་དེ་རེད། ད་སང་རྒྱང་བཅས། རྒྱང་བ་སེ་ཡ་དེ་ལ། ཨོ་ད་ཐ་མལ་པའི་དང་གཞན་རྒྱང་བ་རེད། སོ་བ་བ་ཞོ་དུ་ས་བ་དུ་མ་སོ་བ་བ་ཞོ་དུ་ཨོ་ཧང་རྟོང་པ་ཉན་དུ་གྱུར་སེ།

སྭ་བྷ་ཝ་རང་བཞིན་རེད་པ། ཤུདྡྷ་རྣམ་དག་པ་རེད་པ། སྭ་བྷ་ཝ་ཤུདྡྷོ་ཧང་རང་བཞིན་གྱིས་རྣམ་པར་དག་པའི་ཆོས་ཐམས་ཅད་རང་བཞིན་རྣམ་པར་དག་པའི་བདག་ཉིད་དེ་ངའོ། བའི་རང་བཞིན་གྱིས་མ་གྲུབ་པ་ཡིན་བསམ་པ་བྱས་སྟོང་ཉིད་དེ་སྒོམ། སྟོང་པ་ཉིད་དུ་གྱུར་ཟེར་དུས་སྟོང་གཞི་དེ་འདོད། ད་ཐ་མལ་སྣང་ཞེན་ལ། ཐ་མལ་རང་དགའ་བ་སྣང་ཡག་ཅིག་ཡོད་རེད། ང་རང་ཚོ་ག་རེ་མཐོང་ནས་མ་དག་པའི་རང་དགའ་བ་རེད་མ་གཏོགས་དག་པ་ཡེ་ཤེས་ཀྱི་ངོ་བོ་རྩ་ནས་སྣང་ཞིང་གི་ཡོད་མ་རེད། བྱས་ཙང་རང་ག་བ་དེ་སྦྱང་དགོས་ཡིན་ཙང་མི་དམིགས་པ་བྱས་རྩ་བ་ཉིད་མེད་པ། ནམ་མཁའ་ལ་སྤྲིན་ཡལ་བ་འདྲ་པོ་བྱས་མི་དམིགས་པར་གྱུར་སོང་ངོ་བསམ། དེ་ལྷག་མ་ལུས་བསྡད་ན་ཐ་མལ་པ་ལུས་བསྡད་པ་རེད། ཨ་འགའ་ཤས་ཀྱིས་ཨ་དེ་འདྲ་བས་དུས་བཞག་ནས་ཆད་ལྟ་ཡིན་གྱི་རེད། ཆད་ལྟ་ཟེར་མཁན་དང་པོ་ཉིད་ནས་མེད་པ། རྒྱུ་འབྲས་མེད་པ།

ཨ་ལས་མི་མགོའི་སྒྱེད་པུ་གསུམ་གྱི་སྟེང་དུ། ཨ་ལས་བྱུང་བའི་ཐོད་པ། དུམ་བུ་གཅིག་པ། རེད། ཡང་དེ་གཅིག་ནས་ནི་ཡི་གེ་ཨ་གཅིག་བྱུང། ཨ་དེ་འོད་དུ་ཞུ་ནས་ཐོད་པ་གཅིག་བྱུང། ཐོད་པ་དུམ་བུ་གཅིག་པ། ཐོད་པ་དུམ་བུ་གཅིག་པ་དང་རེད་ཐོད་པའི་རི་མོས་ཆེ་རེད། ཐོད་པ་དུམ་བུ་གཅིག་པ་ཕྱི་དཀར་ནང་དམར་བ། ད་དུ་ས་པོ་ར་རི་སང་སྟོང་ཐུ་ག་ཚད་ཆེ་ན་ཡག་གི་རེད། མེད། སྟོང་གསུམ་གྱི་ཁྱོན་དང་མཉམ་པ་འདྲ་པོ་དེ་འདྲའི་བསམ་གཏོང་གི་ཡོག་རེད། ཨ་ང་ཚོ་ནི་ཆེན་པོ་ཆེན་པོ་དེ་བློ་ལ་གཅིག་འཆར་ཐུབ་ཀྱི་ཡོད་མ་རེད། འོ་ན་ཆུང་ཆུང་སྒོམ་ཤོག་ཡ་ཟེར་དུས། ཆུང་ཆུང་ཆུང་ཆུང་དེ་ལ་ཡང་སྒོམ་ཐུབ་ཀྱི་ཡོད་མ་རེད། ཅག་ཟིང་པོ་ཅོག་རེད་བསམ་བ་དེ། ཨ་ལས་བྱུང་བའི་ཐོད་པ་དུམ་བུ་གཅིག་པ་ཕྱི་དཀར་ལ་ནང་དམར་བ་ཞེས་ད་དེ་སྣོད་རེད། ད་ནང་གི་ཤར་དུ་ཨོམ། ནས་འབྲུའམ་འཛིན་ཁང་ཧུང། ལམ་མམ་པམ་ཏམ་བམ་ཞེས།

ཨམ་སེར་པོ་ཡིན་གྱི་རེད། ཨོམ་ཁམ་ཨམ་ཏྲམ་བྱས་ད་ཧུང་སྔོ་པོ་རེད། ཧུང་བཅས་ཚོ་ལྔ་བྱས། ཨོམ་ཁམ་ཨོམ་ཨམ་ཁམ་ཨོམ་ཁམ་ཨམ་ཏྲམ་ཧུང་རྣམས་ལས་བདུད་རྩི་ལྔ་བྱས། ད་རེས་བདུད་རྩི་ལྔ་དེ་གཙོ་བོ་བྱས་པ་དེ་རེད་མ་རྒྱུད་ཡིན་ཙང་བྱས་པ་རེད། བདུད་རྩི་ལྔ་ཟེར་ཡག་དེ་ད། ཤར་དུ་ཨོམ་དཀར་པོ་དེ་འོད་དུ་ཞུ་ནས་དྲི་ཆེན་རེད།

ལྷོ་རུ་ཏྲམ་སེར་པོ་བྱུང་རེད་ནུབ་ཏུ་བྱང་སེམས་དམར་པོ་རེད་བྱང་སེམས་དཀར་པོ་རེད་ཨམ་སེར་པོ་ལས་བྱུང་བའི་རཀྟ་ཨམ་གྱི་རཀྟ་ཟེར་དུས་ཁྲག་རེད་ཐིག་ལེ་དམར་པོ་རེད་ཐིག་ལེ་དཀར་པོ་ནི་དེ་ལ་སོང་བ་ཁྲག་དམར་པོ་བྱས་དབུས་སུ་ཧུང་རེད་ཧུང་ལས་དྲི་ཆུ་རེད་གཅིན་པ་རེད་དེའི་མིང་གཅིན་པ་དྲི་ཆུ་སྔོན་པོ་རེད་ད་དེ་རྫས་བླུགས་བཞག་དུས་བ་ཁོང་ལས། གཅིག་གཅིག་ལ་མ་ཐུག་གཅིག་གཅིག་ལ་མ་ཐུག་ནས། པས། མ་འདྲེས་པ་བྱས་སོ་སོ་སོ་སོ་གཅིག་གཅིག་ལ་མ་ཐུག་ནས་ཡོད་ངེས་བྱས། ཁོ་རང་ཁོ་ཚོའི་ནང་ལ་ཡང་ཡི་གེ་དེ་ཆེ་ཁ་ཆེ་ཁ་ཟེར་བ་ནང་བསྡད་ཡོད་ཅིང། དང་ཕྱོགས། མཚམས། གཡས་སྐོར་གཡས་སྐོར་བྱས། ལམ། མམ། པམ། ཏམ། བམ། བྱས། ལམ་དེ་ཤར་ལྷོ་ལ་ལམ་བྱས་ལྷོ་ནུབ་ལ་བམ་བྱས། མམ་བྱས། ནུབ་བྱང་ལ་པམ་བྱས་བྱང་ཤར་ལ་ཏམ་བྱས། ལམ། མམ། པམ། ཏམ་བྱས་བམ་བྱས་བམ་དེ་དབུས་སུ་བྱས། ལམ། དཀར་པོ་བྱས། མམ་སྔོན་པོ་བྱས། པམ་དམར་པོ་བྱས་ཏམ་ལྗང་གུ་བྱས། བམ་དམར་པོ་བྱས་དབུས་སུ། ད་དེ་ཡོངས་སུ་གྱུར་པ་ལས། ལམ་ལས། འདི་རེ། བ་ལང་གི་ཤ་རེ། བ་ལང་གི་ཤ་དེ་བ་ཕྱུགས་གི་ཤ། བ་ལང་གི་ཤ། ནག་པོ་རེ། མགོ་དང་སུག་ཏི་གང་ག་ཡོད་བསྡད་མཁན་ཤ་དེ་ཚོ་ཚང་བསྡད་མཁན། བ་ལང་གི་ཤ་བཅས།

ཏམ་ལྗང་གུ་དེ་ལས། རྟ་ཤ་རེད། རྟ་ཤ་གི་མགོ་དེ་ཕར། གཡོན་ངོས་དེ་འདི་རེད་བྱང་ངོས་ཀྱི། ཀླད་པའི་སྒང་ལ་ཁེལ། རྟ་ཤ་གི་སྨད་དེ་ཚུར་ལས་དྲི་ཆེན་སྒང་ལ་ཁེལ། ད་དབུས་སུ་བམ་དམར་པོ་རེད་མི་ཤ་རེད། མི་ཤ་དེ་མགོ་ཚུར་བསྟན་ནས་བཞག་པའི་ལུགས་སྲོལ་གཅིག། ཁ་ཕར་ལོགས་དྲི་ཆེན་གྱི།

རང་གི་ཐུགས་ཀའི་ཧཱུྃ་གི་འོད་ཟེར་གྱིས་བསྐུལ་ནས་ཡར་བསྐུལ་བ་རེ། གང་ལྟར་ཡིན་པས་རླུང་གི་མཐའ་གི་བ་དན་གཉིས་པོ་དེ་གཡུག་གཡུག་གཏོང་ཁ་ཕན་གི་ཟུར་བ་དེ་དེ་གཡུག་ཙང་ལྷགས་པ་རྒྱག་དགོས་རེད་ལྷགས་པ་རྒྱག་ཙང་རླུང་གི་དཀྱིལ་འཁོར་ལས་ཡར་རླུང་ལངས། རླུང་དེ་གིས་མེ་དེ་ཡར་སྤར། མེ་འདི་སྤར་ནས་ཐོད་པ་གདུངས་ཐོད་པའི་ནང་གི་རྫས་གང་ག་ཕར་ཞུ་ནས། ཤ་ལྔ་དང་བདུད་རྩི་ལྔ་གང་ག་ཕར་ཞུ་ནས་རུང་རུང་རུང་རུང་སུ་ཡར་ཁོལ། དེ་དག་གིས་ཡང་ཧཱུྃ་ལས་བྱུང་བའི་ཁ་ཊྭཱཾ་ག་འོག་གོ་ཐོ་ཐོ་ཐོ་ལྷུང་ཞུ། དངུལ་ཆུ་མདོག་ཅན་དུ་གྱུར།

བྱས་མི་ཆོག་པ་ཧ་གོ་བཞིན་དུ་བླ་མ་ལ་ང་དེ་བྱས་ན་འགྲིག་ག་རེད་ཞུ་མི་ཆོག་རེད་དེ། མི་རུང་ངེས་པའི་བྱ་བ་མི་ཞུ་དེ་ཞུ་ན་དགག་བྱ་ཡོད་པ་ཚུར་དྲིས་སོང་ཟེར་ཡ་ད་ངས་འདི་ཕར་བཤད་གི་ཡོད་ད་ད་ན་འདི་ཡང་སྔགས་མ་རེད་ཁག་ཁག་རེད་ད་དེ་ཆོ་རི་འདྲ་ཡ་རྒྱག་གོ་རེད། འོ་ན། བྱས་གོ་གི་ཡོད་པ་ཤེས་གི་ཤེས་གི་དེ་ཞུ་འདོད་གོ་ལ་ག་རེད།

བའི་གཟར་བུ་མེ་འང་སོ་ནས་མཎྜལ་ཚོམ་བུ། བདུན་པ་ཉེར་གསུམ་པ་གང་ཕུལ་ནས་ཕུལ། དེ་ཕུལ་ནས་དེ་ནས་བླ་མའི་རྩ་ལ་ཡར་ཁེལ་འདུག་བླ་མ་བཀའི་སྟེང་སྒོ་ལ་ཅིག་བཞག། དེ་ནས་ཡར་ཕུལ་ཡིན་ནའི་སྟེང་གི་དྲུང་དུ་ཡར་བཞག། དབུ་མཛད་གིས་ཨི་དམ་གུ་རུ་རཏྣ་མཎྜ་ལ་ཀམ་ནིརྱ་ཏ་ཡ་མི་ཟེར་ཚར་སོང་ན། དེ་བླ་མ་གིས་མ་གསུངས་ན་མ་གཏོགས་པའི། རྩ་བའི་བླ་མ་དགུང་ཞགས་པ་གིས་ཞེས་གསུངས་བྱུང་གི་ཡོད་མ་རེད་དེའི་ཚོད་ཡང་བླ་མས་བྱས།

ད་སྦྱོང་རྒྱུའི་སྡིག་པ་དེ་ལ། ང་རང་ཚོ། དཔེར། གྲྭ་པ་ཚོ་གིས་ནི་སྡོམ་པ་གསུམ་དང་འགལ་བའི་ཉེས་པ་དེ་སྦྱང་དགོས་པ་དེ་ཞེ་དྲག་གི་གནད་ཆེན་པོ་གཅིག་ཡིན་པ་རེད། རང་རྒྱུད་ལ་སྡིག་ལྟུང་ཡོད་ན་ཡོན་ཏན་གོང་མ་སྐྱེ་གི་མ་རེད། དཔེར་ན་ངའི་དམག། དགེ་སློང་ཚོ།

དེ་ནས། འབྲས་བུ་རྒྱུད་ལ་སྐྱེད་པར་བྱེད་པ་ལ་མི་རིགས་མཐུན་པ་དགོས་དང་མ་དགོས་ཟེར་ནས་ཨེ་སྤེལ་འདུག་མོད། ངེས་པ་ད་བར་གྱི་གོ་བོ་ཡོད་མེད་འགྲོ། དཔེར་ན་འཕགས་པ་འཆར་ཀ། ལྟེ་བ་བརྡར་སོང་གཅིག་གིས་བྲོས་པ། རེད་དེ་ནས་འཆར་ཀ་དེ་དགེ་སློང་དྲུག་སྡེ་གྲས་རེད། ཚོགས་སྡེ་རེ་རེད། རྩུབ་པོ་ཞེ་དྲག་བྱེད་མཁན་གཅིག་རེད། དྲན་རྒྱུ་ཚ་པོ་རེད། བཤད་རྒྱུ་འབེལ་པོ་རེད། ཆོས་བཤད་པ་ནི་ཆོས་བཤད་མཁས་པོ།

ཤར་བུ་ཡིན་གྱིས་བདག་ལ་འདི་འང་ཆོས་གསུང་རོགས་གྱིས། ཆོས་དེ་མཐའ་ཡས་པ་ཁོ་རང་ལས་ཤེས་ཀྱི་ཡོད་རེད་བ། ཡིན་ནའི་སོ་སོའི་བློ་དང་འཚམས་པའི་ཆོས་སྒྲུབ་པའི་སྐལ་བ་ཡོད་མེད་ཅི་ཡིན་དེ། ཨ་ནི། མཆིལ་ལྷམ་ཕུད་ལ་བཤགས་པ་གྱིས་ཤིག་གསུངས། ཨ་མགོ་པིག་ཙོག་ཙོག་བྱས་དེ། ཕྱིར་བཅོས་ཤིག་བྱས། དེ་ཚར་ནས་སྐྱིལ་ཀྲུང་བྱས་དེ་ཨ་ཆོས་གསུངས་ཨ་ནི་སང་ལོ་སྟོང། སང་ལོ་སྟོང་ལ་ལམ་སང་དེ་ག་ནི་བའི་སྟོང་པ་ཉིད་མངོན་སུམ་དུ་རྟོགས་ནས།

ཡང་ཨ་མ་སྐྱོང་མཁན་འདུག་ཨ་མས། ཁྱོད་ནམ་མཁའ་ལ་ཡར་འཕགས་བསྡད་ནས་སྤྲད་ཀྱི་མེད་བྱས་པ་རེད། ལམ་སང་ཡང་ནམ་མཁའ་ལ་འཕགས་བསྡད་པ་རེད། ཁྱོད་དུམ་བུ་གཉིས་ལ་ཕྱིན་ནས་སྤྲད་ཀྱི་མེད་ཟེར། ལམ་སང་སྐུ་གཟུགས་དེ་དུམ་བུ་གཉིས་ལ་ཕྱིན་མར་ས་དེའི་སྒང་ལ་རིལ་འགོག་པ་ལ་མཉམ་པར་བཞག་པ་རེད། དེ་ཨ་མས་ད་ལྟ་བྱས་མ་སོང་ཡང་ཁོ་ད་ཤི་ཚར་སོང། ད་རོ་དེ་འབའ་ཞག་ནི་མ་འདུག་གོ། བཙུན་མོ་ཕྲེང་ལྡན་མ་གི་ཉལ་སྒུག་རེད་རྒྱལ་པོ་གི་ཉལ་སྒུག་རེད་བསམ།

ཉུང་ཉུང་ཅིག་བླུགས་ལ་དེ་ཉེར་གཅིག་ཁོ་རང་གང་ཡོང་གི་པུ་རབ་ཅིག་རེད་འདུག་ཤག་ཡང་དེ་ཨ་ལོ་རྒྱ་མཚོ་ཡིན་ཕ་ཧ་ཤ་ཡང་ཆུང་ཆུང་ཅིག་བླུགས་པུ་ཡོད་རེད་ཆུང་ཆུང་རྩ་ནས་བཟོ་མ་ཐུབ་པ་བྱས་ཡང་ཁོ་ཁོ་རང་གང་ཡོང་གི་ཨ་ནི་ཨ་མ་འུ་ཐུག་ནི་ཨ་ནི། ཆེན་པོ་ཞིག་སྤྲད་དགོས་ཀྱང་དེ་འདྲ་རང་བློས་གཏོང་པའི་ཐབས་མ་སྤྲད་རང་སྤྲད་རེད་ཆེན་པོ་ཟུར་ཟ་རག་མི་འདུག་ཤག།

ཁྱིམ་བདག་གཏུམ་མོ་ཁྱོད་རང་བུད་མཁན་གྱིས་ཨ་ནང་དེ་བསྡད་གོ་སོང་ཁོ་ར། ཁྱད་པར་གྱི་ཁྱི་ལོ་དེ་ཉག་ཨ་ནི་ཨ་མ་དེ་ནི་ཨ་ལག་ཏུ་རྒྱུག་བཅུག་ནས། ཨ་མ་གི་ཁོ་ར་རི་རི་རིར་ཁའི་ཉལ་ཐུལ་རི་ལ་ཕུལ་ནས། བས་ག་ང་ལ་འདང་སོང་རེད་ལྷག་མ་ཡོད་རེད། བྱིན་གྱིས་རློབ་བར་བ། ཁྲིད་དེ་བུད་ས་དེ་བཏབ། འཕགས་པ་ཁྱོད་རང་འདིར་མ་བཞུགས་ཕར་ནང་ལ་ཕེབས་ཕིགས་ཞེས་ཕྱོགས།

ཚོང་འདུས་བྲོས་ནས། པཱ་བ་ཏི་བར་གྱི་སྒོ་བུ་བསྡད། བུ་དེ་ལ། ད་ཨ་མ་ག་པར་ཡོད་ཚད་སྤྱོད་འགྲོ་རྗེ་བོའི་དགུང་གྲངས་ཞེ་ཆ་ཚོགས་ལ་སྐད་ཆ་དྲིས། ཨ་དྲིས་འགྲོ། ཞེ་ཆ་ཚོགས་ད་ལོ་ལ་ཨ་མ་སྟོང་མོ་ཙམ་གོ་རྒྱུ་མི་འདུག་ད་བྱས་པ་རེད། ཚོ་པཱ་བ་ལ་བུ་ཞེ་ཆ་ཚོགས་ལ་ཚོས་བཤད་རྒྱུ་མི་འདུག། ཨ་བྱས་ཤིང་ཨ་མ་ཤི་ཡ་མེད་འགྲོ་ན་དེ་མེད་འགྲོ་ཁྱོད་ནང་ལ་ཅིག་ལྟོས་ཞུ། ནང་ལ་ལྟ་འདོད་ནི་ཨ་མ་མི་སྐད་ཤེས་ཅེས་གཙང་མ་བྱས་ཐོག་གྲོ་ཚང་གཙང་སེལ་ཨ་མ་མི་རོ་ཁ་ནས་སྐད་ཆ་འཇམ་པ་སྤྱོད་ལམ་ཞི་ཞིང་དུལ་ཡག་པོ་ཅི་ཞིག་བསྡད་ཡོད་རེད། ཕར་འགྲོ་བར་བར་ཨ་མ་འདི་པོ་བསྡད་ཤག་དུས་རྒྱུན་དང་མི་འདྲ་ལི་པའི་སྤྱོད་ལམ་གཙང་མ་དང་བ་འདྲེན་པོ་ཞིག་བ་ཆགས་ཤག་ཟེར་ཅིག་པ་སྙམ་ཁོ་གཉིས་ཚུར་ཡོང་ནང་ལ་ཡོང། ཨ་ནི་མི་ཁ་ལག་འགྲོ་དུས་སུ་སྤྲད་བ་བུ་ཉིད། ཨ་ནི་དུས་རྒྱུན་ཁྱོད་རང་དེ་འདྲ་མིན་ལ་དེ་རིང་ཁྱོད་རང་གཞན་དང་མི་འདྲ་བའི་སྤྱོད་ལམ་མཛེས་པོ

ཅིའི་ལས་ཆུ་མིག་དུས་ཆེན་དུ་བབས་བྱུང། ཨམ་བི་ཤ་བཅོས་ཏེ་ཞུ་འབྲི་དེ་སླེ་འོང་གི་རེད། འབྲི་དེ་སླེ་ནས་ཁོས་ཆུ་མིག་དེ་བསད་སོང་ན། ལངས་སོང། མི་རེ་རེ་གིས་ཆུ་མིག་རེ་རེ་ཁུར་མ་དེ་ཁྱེར། རྒན་པ་ཚོས་སྒོ་བཀག་མཁན་སྒོ་བཀག། ཨ་ནི། མིག་ལྟ་གི་ལྟ་གི་ལ། རྒྱུགས་ཤོག། ཆུ་མིག་ཞིག་བབས་ཡ་ཡོད་རེད། བ་བ་ཆ་ག་གི་ལག་ཏུ་གོན་ནས། དེ་དུས་སྒྲ་ཅུང་མ་ཐུག་འོང་གི་རེད་ཁོང། འབྲི་ཆུང་ངོ། ཟེར་དུས་སོད་ཁ་བྱས་པ་རེད་སོད་ཁ་བྱས་པོ་གོ་ཚུད་ཀྱི་འོ་འབྲས་ཆུང་དང་འབྲི་ཆུང་སུ་བྱས་ནས

རྒྱལ་པོ་ཨ་ཙི་ཡིན་ཏེ་ཡིན་བྱས་པ་རེད། ཕ་ཚོ་སྤུ་གུ་ཆུང་ཆུང་ཤ་སྟག་རེད་བ་ལོ་ཆུང་ཆུང་རེད། རྩེད་མོ་ཕོ་ཚད་བྱས་པ་ལ་ང་ཡ་མཚན་གི་མི་འདུག་ཟེར། ཁོང་རྣམ་པ་ཚོ་ལོ་ཆུང་ཆུང་རེད་འདོད་པ་སྤང་ཐུབ་པ་དེ་ང་ཞེ་དྲག་ཡ་མཚན་གི་འདུག་བྱས་པ་རེད། ཡ་མཚན་ཤོས་ཅིག་ལ་རྒྱལ་པོ་ཁྱེད་རང་འཆི་བདག་ཕོ་ཉར་སླེབས་ནས་འདོད་པ་ལས་ཐུགས་མ་ལོག་པ་དེ་ང་ཡ་མཚན་གི་འདུག་བྱས་པ་རེད། ཁྱོད་རང་རྒན་གོག་རེད་དེ་འདོད་པ་ལས་ཐུགས་མ་ལོག་ཡག་དེ། ང་ཞེ་དྲག་ཡ་མཚན་གི་འདུག་རྒྱལ་པོ་ལ་རྒྱལ་པོ་དེས་ཏོག་ཙེ་པའི་ཞལ་རས་ངོ་འདྲ་བོ་གནོང་ནས་ལབ་རྒྱུ་མ་རྙེད་ཚད་བུ་ཞེ་དྲག་བྱུང་བ་རེད། རྒྱལ་པོ་ལ་ལན་དེ་སློག། དགེ་སློང་ཚོ་ལ་ཀེ་ཅོན་མེ་ལི་ཡིས་བཤད་བཤད་ས་ནི་ཡ་ད་ཕུགས་སུ་ནས་གྲགས་བཅུག་རྒྱུ་མི་འདུག་སངས་རྒྱས་ལ་བཅས་པ་ཅིག་གནང་རོགས་ཞུ་དགོས་བསམས། གཡོག་མོ་གཅིག་ལ། ཨན་བས། ཉན་ཐོས་ཚོ་ལ།

ད་ནི་ང་ཚོ་རྫུ་འཕྲུལ་ཅན་འགྲོ་གསུངས། ཉེ་བར་འཁོར་དང་བཅུ་དྲུག་སྟེ་མི་བཅུ་བདུན་རྐང་པ་བླུགས་པས། བྱ་ཏི་བྷེ་རི་འདྲ་བོ་གཤོག་པ་ཡོང་པས་དེ་བཞིན་བསྐྱོད་ནས་མི་རྒྱལ་པོའི་ཕོ་བྲང་ཐོག་ཏུ་བག་ལྡིང་སྐོར་འགྲོ་བ་རེད། རྒྱལ་པོ། འཕྲེང་ལྡན་མ་ལ་འདི་ཚོ་སུ་རེད་བྱས་པ་རེད། འདི་ཚོ་དེ་གའི་ཆུ་ནང་ལ་འཇམ་བྱེད་མཁན་དེ་ཚོ་རེད། ཨ་དེ་ག་འདྲས་བྱས་པ་རེད་དེ་འདྲས་རང་ཅིག་མི་འདུག་པ་ནི་ག་རེ་བྱས་པ་རེད། ཨ་ལས་རྒྱལ་པོ་ཁྱོད་རང་སངས་རྒྱས་སྐུ་མདུན་རྟག་པར་ཕེབས་ཀྱི་འདུག་བ། སངས་རྒྱས་ཀྱི་གསུང་དེ་ཚོ་གོ་མ་བྱུང་བས། ཁོང་ག་རེ་ག་རེ་གསུང་གི་འདུག།

དེ་ཡི་མ་ཚང་མེད་པའི་རྒྱུ་ལ་བསླབ། ཨེ་ལམ་མཆོག་ཏུ་གྱུར་པའི་རྟེན་ཁྱད་པར་ཅན་འགྲུབ་ཡག་གི་མ་ཚང་མེད་པའི་རྒྱུ་ལ་བསླབས་ཤོག། རྒྱུ་ལ་བསླབ། སྒོ་གསུམ་སྡིག་ལྟུང་དྲི་མས་སྦགས་པ་འདི་ལྷག་པར་ལས་སྒྲིབ་སྦྱོང་བ་གནད་ཆེ་བས་ང་རང་ཚོ་སྒོ་གསུམ་ལུས་ངག་ཡིད་གསུམ་ལ་སྡིག་པ་དང་ལྟུང་བ་གིས་སྦགས་ནས་པད་པ་པའི་ཞག་ཚི་གི་ཚུལ་ལས་པའི་བཟོ་རུ་ཆགས་བསྡད་ཡོད་རེད། དེ་འདྲ་ཡིན་ཚེ་ལྷག་པར་དུ་ཡང་པའི་སྡིག་ལྟུང་སྦྱོང་བ་སྟེ། དེའི་ཕྱིར་ཉི་མ་རེ་རེ་ལ་སྟོབས་བཞི་བཤགས་སྡོམ་རེ་རེ་མ་མཐའ་ལས་པ་མ་བྱས་པ་ཞིག

གཡས་གཡོན་དང་རྒྱབ་གསུམ་ལ་ཁྲི་བརྒྱད་བརྒྱད་བྱས་ནས། བརྒྱད་བཞི་སུམ་ཅུ་སོ་གཉིས་སྒང་ལ་གཅིག་བྱས་ནས་སུམ་ཅུ་སོ་གསུམ་ཟེར་གྱི་ཡོད་རེད། ད་རེས་སང་ཉིན་དེ་འབྲི་གི་ཡོད་བླ་མ་མར་ཕྱིན་པ་རེད་བརྗོད་པ་མ་ཚད་མ་ཚད་ཡོང་དུས་དེ་འདྲས་རེད། ད་ལྟའི་བླ་མ་སུམ་ཅུ་སོ་བདུན་ཙམ་སླེབས་ཀྱི་ཡོད་རེད། ང་ཡིན་ན་སུམ་ཅུ་སོ་བདུན་རེད།

དེ་ཡིན་ཙང་བཞུགས་ཁྲི་སུམ་ཅུ་སོ་དྲུག་ཏག་ཏག་རེད་ཡོང་གི་ཡོད་ཀྱི་རེད་བསམ་གྱི་འདུག་དབུས་ཀྱི་ཏའེ་པི་བར་བ་དབུས་ཀྱི་ཏའེ་ཡིན་ཙང། ཨ་ནི་གཉིས་པ་དེ་ལ།

ས་སྐྱ་བན་དྷི་དང་ཀོང་ཀ་རྗེ་འཛིན་བྱས། བན་དྷི་དང་ཀོང་ཀ་རྗེ་འཛིན་བྱས། ཀོང་ཀ་རྗེ་མཚན་གྱི་གཡོན་ངོས་དེ་ལ་འགྲོ་མགོན་ཆོས་རྒྱལ་འཕགས་པ། མེ་འབྲས་ཚོམ་བུ་སུ་དོན་མ་བཟོ་མཁན། བུང་བ་ལ་ཆུ་ཐོ་བཏགས་མཁན། རྒྱ་ནག་གོ་མོན་ཨོ་ལོལ་བེ་ཅི། བླ་མ་དེ་ཚོ་གི་ཡོན་ཏན་ཤེས་དགོས་རེད། ང་ཚོ་ཆོས་ལུགས་ཀྱི་བླ་མ་ཚོ་ལ་དད་པ་ཞེས་པ་བྱེད་རུག་མི་བྱེད།

བུ། རི་རྩེ་ལ་ཁྲིད་མདའ་མང་བཙན་འཛམ་བུ་གླིང་མར་གཟིགས་དང་ག་འདྲའི་འདུག་ལྟོས་ཟེར་དུས་ཁོང་ཕོ་ཁོག་ཆུང་ཙང་སུ་སུའི་ལུང་པ་ས་སྐྱ་རང་དབང་ལ་གཟིགས་བཞུགས། ཨ་ནི་རྒྱ་ནག་དེ་སྔོན་སེང་ཡུན་སིན་སྐྱེ་བོ་སྒྲུབ་བྱེད་དང་དེའི་ལྟོ་བ་གཟིགས་པ་རེད། གཞན་པ་ཚོ་གཟིགས་ད་མ་གཟིགས་པ་རེད། ཡང་མང་སྐྱེལ་བཞག་པ་རེད་ད་ཁོང་གིས་ས་སྐྱ་ལ་གཟིགས་པའི་རྐྱེན་གྱིས་བོད་ཁྲི་སྐོར་བཅུ་གསུམ་ས་སྐྱ་གི་བདག་ཐོབ་ལ་བྱུང་བ་རེད། རྒྱ་ནག་ལ་གཟིགས་པའི་རྐྱེན་གྱིས་རྒྱ་ནག་གོང་མའི་དབུ་བླ་ལ་ཕེབས་རྒྱུ་བྱུང་བ་རེད།

མྱ་ངན་ཐོག་ལེ་ཡང་སྒེག་སོགས་ལྷ་མོ་བརྒྱད། གདུགས་དང་རྒྱལ་མཚན་དེ་ཡང་བརྒྱད། བྷན་བྷན་བརྒྱད། ཀུན་རིག་གི་ཆོས་ལྷ་ཚོགས་བརྒྱད། ཚོམ་བུ་སུམ་ཅུ་སོ་བདུན་འོ་དེ་བཟོ་བའི་ཁུངས་རེད། དེ་འདྲ་ཡིན་ཙང་ཆོས་རྒྱལ་འཕགས་པ་དེ་མཛད་པ་ཕྲིན་ལས་རྒྱ་ཆེན་པོ། ཨ་ནི་ཡར་ཕེབས་ནས་བོད་ཁྲི་སྐོར་བཅུ་གསུམ་དེ་འགྲོ་མགོན་ཆོས་རྒྱལ་འཕགས་པ་ལ་ཆོས་ཀྱི་གདན་ས་ལ་ཕུལ་བ་རེད། ཨ་ཁོང་གིས་ཁྲི་སྐོར་བཅུ་གསུམ་བདག་པོ་བརྒྱབ། ཨ་ནི་གཞན་པ་ཚོ་གིས་ད་ཁྲི་སྐོར་བཅུ་གསུམ་ལ་ས་སྐྱ་གི་ཆོས་ལུགས་མ་གཏོགས་བྱས་མི་ཆོག་པས། བས། བཀའ་གནང་གི་ཡིན་ཡག་པོ་འདུག། རྒྱ་ནག་གོང་མ་ལ་བཀའ་གནང་གི་རེད་ཟེར་བས་མོ་གོ། གོང་མའི་སྐད་ཡག་པས་དེ་འདྲ་བྱེད་དགོས་མེད་འགྲོ་ཟེར་མས། ཆོས་ལུགས། བས་སུ་དང་སུ་ཡིན། ནང་པའི་ཆོས་ཅིག་ཡིན་ན། སུ་སུ་འདོད་པའི་ཆོས་དེ་བྱས་ན་ཡག་གི་རེད། ས་སྐྱའི་ཆོས་བྱས་ན་ཡག་པས་བྱས་པ་མེད།

པས་རྩེ་གཅིག་ཏུ་སྒྲུབ་པ་གྱིས་ཤོག་གསུངས་ནས་ན་བཟའ་བྲག་ཕུག་ལ་བཞུགས་བྲག་ཕུག་ཅིག་རེད། བྲག་ཕུག་དེ་ལ་བཞུགས་ནས་ལོ་བཞི་བཅུ་ཞེ་གྲངས་ཅིག་བྲག་ཕུག་ལ་སྒྲུབ་པ་སྐྱོན། དང་པོ་མི་མི་དང་མི་འཕྲད་པའི་སྒྲུབ་པ་བྱེད་རྒྱུ་མ་སྒྲུབ་པ་གུ་ཡངས་རུ་གཏོང་ཨ་ནི་བྲག་ཕུག་ནང་ལ་སྒྲུབ་པ་སྐྱོན་གྱིན་སྐྱོན་གྱིན་ལ་ཆོས་ཡང་གསུངས་སློབ་མ་ཡང་སྐྱོང། དེ་འདྲ་བྱས་པས་སྐུ་ཚེ་བྲག་ཕུག་ལ་བསྐྱལ་ཙང་ན་བཟའ་བྲག་ཕུག་པ་ཟེར་བ་རེད། ན་བཟའ་བྲག་ཕུག་པ་བྱས་ན་བཟའ་བྲག་ཕུག་པའི་སློབ་མ་ད་བླ་མ་དམ་པ་བསོད་ནམས་རྒྱལ་མཚན་ཟེར།

བདག་ཆེན་ཆོས་རྗེ་བློ་གྲོས་རྒྱལ་མཚན་གྱི་སློབ་མ་དེ་ལ་རྡོ་རིང་ཀུན་སྤངས་པ་ཆེན་པོ་ད་ག་སོང་སྟེ་ས་སྐྱ་དགེ་ལུགས་ལ་བྱུང་བའི་ལོ་རྒྱུས་བཤད་ཡིན་པ། འོ་དེ་རེད་ཀུན་སྤངས་པ། འོ་དེ་ནས་རྡོ་རིང་ཀུན་བཟང་ཆོས་ཀྱི་ཉི་མ་ཟེར་ཁོང་རེད། ད་ཁོང་གི་སློབ་མ་དེ་ལ་ཚར་ཆེན་རྡོ་རྗེ་འཆང་བློ་གསལ་རྒྱ་མཚོ་སུ་ཡང་ས་སྐྱའི་བླ་མ་རེད་ཚར་ཆེན་ཆོས་ཀྱི་རྡོ་རྗེ། དེའི་སློབ་མ་དེ་ལ་འཇམ་དབྱངས་མཁྱེན་བརྩེ་དབང་ཕྱུག་ཟེར། རྒྱ་གར་ལ་ཕེབས་ཡིན་ནས་བ་རི་ལོ་ཙཱ་བའི་ཞོལ་ལ་འདུག་བ་ཡིན་དེ་རེད།

རྡོ་རྗེ་དབང་ཕྱུག་རབ་བརྟན་གྱི་བན་དེའི་བཀའ་བབས་ས་གི་སློབ་མ་དེ་ལ་བཀའ་འགྱུར་བ་མགོན་པོ་བསོད་ནམས་མཆོག་ལྡན་རེད། མགོན་པོ་བསོད་ནམས་མཆོག་ལྡན་ཕལ་ཆེར་རྒྱལ་བ་ལྔ་པའི་བླ་མ་ཡིན་ས་ཡོད། ངོ་བོ་སུ་རང་བྱོན་བསྟན། མགོན་པོ་བསོད་ནམས་མཆོག་ལྡན་ཅེས། ད་དེའི་སློབ་མ་དེ་ལ་ཞྭ་ལུ་བ་རིན་ཆེན་བསོད་ནམས་མཆོག་གྲུབ་ཟེར་མཁན་རེད་ཞྭ་ལུ་དགོན་པའི་བླ་མ་རེད་ཚང་མ་ཞྭ་ལུ་རེད།

མཁན་པོ་རིན་པོ་ཆེ་ཡོད། འོ་དེ་རེད། ད་དེ་ནས་མར་བྱས་ནས། ད་ཨང་ཀི་ཉི་ཤུ་རྩ་བརྒྱད་པ་ཙམ་མར་སླེབས་ཀྱི་ཡོད་རེད། རྨོར་དགོན་པ་རྨོར་ཆེན་པ། རྨོར་ཆེན་པ་ངག་དབང་ཀུན་དགའ། འདི་ལ། ངག་དབང་ཀུན་དགའ་ལྷུན་གྲུབ། ལྷུན་གྲུབ་རྒྱ་མཚོ་སི་ཏཱ་ཞེས་ཟེར་གོ་རེད་ད། རྨོར་མགོན་ཞབས་སེ་མི་འདུག་རེད། འོ་དེ་རེད་རྨོར་ཆེན། དེ་རེད།

མཚན་གསོལ་ན་ནི་སྐུ་དྲིན་བསྐུར་བའི་བླ་སློབ་ཀྱི་ཚུལ་དུ་བྱོན་པ་ཡིན་ཙང་སྔ་ཕྱི་ཏོག་ཙམ་ཡོད་རེད་མ་གཏོགས་ཡོན་ཏན་ཆེ་ཆུང་ལ་དབྱེར་མེད་པ། རྟོགས་པ་འཕྲིན་ལས་ལ་ཁྱད་པར་མེད་པ། གང་ག་སློབ་པའི་ད་འདི་འགའ་རེ་ཟེར་པོ་རེད། པས་ཚང་མ་ལ་སྐྱབས་ཡུལ་ཀུན་འདུས་ཤ་སྟག་ཡིན་པ་སྐྱབས་གནས་མ་ལུས་པ་འདུས་པའི་བདག་ཉིད་ཤ་སྟག་ལ་གྱུར་སོང་ངོ་བསམ་ཨ་ད་བློ་ཐག་ཆོད། བླ་མ་གསལ་ད་ལོ་དེ་རེད།

ཧན་ཏཱའི་ནང་བཞིན་གྱི་ལས་ཐོག་གི་སྲིད་ཡིག་ཏུ་སོང་ནས་སྨོན་ལམ་དེ་འདི་ཨང་ཡག་པོ་ཡོད་རེད་ཅེས་ཀྱང་མ་བཤད་པར་བྱས་ནས་སྨོན་ལམ་ཡག་པོ་བསྐྱོན། དགེ་རྩ་བསྔོ་ཡག་པོ་བྱས། དེ་མ་བྱས་ནས་ད་དངོས་གནས་པའི་ལོ་ན་སོ་ཡོད་ཚེ་ཡོད་ཚེ་ལས་བརྩང་ཚེ་རིང་ཐུང་ཧ་གོ་གི་མ་རེད། ད་རྒས་འཁོགས་རྒས་འཁོགས་པའི་ལ་ཁའི་ཉི་མ་འདྲ་པོ་ཤ་སྟག་འདྲ་པོ་ཅིག་སླེབས་བསྡད་པ་རེད། ཤི་རེ་ནས་ཤི་རྒྱུ་མ་རེད་ངས་སྔར་ནང་བཞིན་བྱས་བསྡད་ཀྱི་མི་འདུག་ང་ད་ཁྱོད་ཀྱིས་བྱས་ཐུབ་གི་ཡོད་མ་རེད། ཁྱོད་རྩ་ལྷད་སོང་ན་ག་ལེར་ཁ་ཟ་ཉིན་ལོག་ཅིག་བསྡད་དགོས་པ་རེད། ཟ་རྒྱུ་རྩ་ལྷད་སོང་ན་ནང་ལ་འོང་གྲོང་རིག་རིག་བྱེད་གི་རེད། ད་ཁ་ཏོག་མི་འདུག་བྱས་ཡ་མི་འདུག་དེ་འདྲས་རེད། ཏོག་ཙེ་ཁ་ཏོག་ཡོད་སྟོབས་ཡོད་དུས་མ་བྱས་ན་སྐྱོན་འདུག་ད། ལོ་བཞི་བཅུ་ནས་ཡར་སླེབས་སོང་ཁག་པོ་ཡོང་ཟེར་ཡ་རེད་ཟེར་རྒྱུ། ཨོ་ཡ། མི་ཡས་སེར་པོ་ཡོད་མ་རེད་ཨ་མཆོད་ལ་དང་པོ་ཡོད་མ་རེད། ཞེ་དྲག་རང་ཡོད་མ་རེད། ཡང་བདེན་རིག་གི་ཐུགས་ལ་བཏགས་ལྷག་པར་དུ་ཨ་འདི་པའི་ཉམས་ལེན་འདི་ཚོ་ལ་རྣལ་འབྱོར་མ་དང་བདེ་མཆོག་ཡབ་ཡུམ་གང་རུང་གཅིག་པའི་ཚོགས་ཡག་པོ་བྱེད་ཀྱི་ཡིན་ན། གཅིག་ལ་བག་མདའ་རིལ་པོ་བསྒྲིལ། གཅིག་དེ་གཡུག་མ་གཏོང་བ་བྱེད་བྱེད་ཀྱི་ཡིན་ན་ཡག་པོ་ཡོད་རེད། རྣལ་འབྱོར་མ་དེ་བྱེད་ཀྱི་ཡིན་ན་རྣལ་འབྱོར་མ་འདི་དེ་རིང་གི་རྒྱས་པ་བཤད་ཀྱི་ཡོད་རེད། དེ་མ་ཐོག་ནས་འབྲིང་པ་དེ་ཤོག་བུ་དྲུག་ལས་ཡོད་མ་རེད་ཤོག་བུ་དྲུག་པོ་དེ་ཡིག་ཆུང་ཕྱི་ལ་མང། ལྕགས་རྒྱབ་ན་ཤོག་བུ་གསུམ་ཡོད་འགྲོ་འདོད་རྒྱུ། དེ་རེ་གཅིག་ལས་ཡོད་མ་རེད་དེ་གཅིག་ཁ་ལོ་གཅིག་ལས་མ་བྱུང་ན་ཨ་ཐུག་བཏགས་ཀྱི་ཡིན་ན།